ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་བདུན་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བདུན་པའི་ཚེས་ཉེར་ལྔ་གཟའ་མིག་དམར་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག། རྒྱུན་བསྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་ཁ་རྩང་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་བཞི་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་ལ་དྭགས་ནང་པའི་ཚོགས་འདུ་དང་ལ་དྭགས་ཡོངས་ཀྱི་དགོན་པ་ཚོགས་འདུ་གཉིས་ནས་བརྟན་བཞུགས་བསྟར་འབུལ་ཞུས་ཡོད་པའི་གནས་ཚུལ་གྱིས་དེ་རིང་གི་གསར་འགྱུར་ཁག་དང། དེ་ནི་ཆེད་སྒྲིག་གི་ལེ་ཚན་ནང་དཔལ་ས་སྐྱའི་ཆོས་བརྒྱུད་ཉམས་མེད་རྒྱུན་གནས་ཐུབ་པར་དམིགས་ནས་བསྟན་བདག་ཁྲི་འཛིན་ལམ་ལུགས་ལ་ལེགས་བཅོས་གནང་བ་ཞིག་ཡིན་པ་དང། མཐའ་མཇུག་ཏུ་རྒྱ་ཡིག་གི་ཚགས་པར་དང་བརྒྱུད་ལམ་དུ་བོད་ཀྱི་གནད་དོན་ཟེར་བའི་ལེ་ཚན་གྱིས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱུན་བསྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། ཁ་རྩང་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་བཞི་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ལ་དྭགས་ནང་པའི་ཚོགས་འདུ་དང་ལ་དྭགས་ཡོངས་ཀྱི་དགོན་པ་ཚོགས་འདུ་གཉིས་ནས་བརྟན་བཞུགས་འདེགས་འབུལ་ཞུས་ཡོད་པ་དང། དེ་དུས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བཀའ་སློབ་དམིགས་བསལ་དུ་ལ་དྭགས་མི་མང་ནས་མགོན་པོ་གང་ཉིད་མཆོག་ལ་དད་པ་དང་དམ་ཚིག་གཡོ་བ་མེད་པ།

གསུང་ཆོས་བཅར་ཞུས་ཡོད་པ་དང། དེ་དུས་ས་གནས་ཀྱི་མི་གྲངས་སྟོང་ཕྲག་ལྷག་ནས་ཞབས་ཕྱི་ཞུ་ཆེད་དྭང་བླངས་གནང་ཡོད་པ་དང་ད་ལན་འདི་ག་རླུང་འཕྲིན་ཁང་ནས་དྭང་བླངས་ཞབས་ཞུ་བ་ཁག་ཞིག་ལ་སྤྱི་ཚོགས་ཞབས་ཞུ་ཚོགས་པ་དྲི་བ་དང་བོད་པ་ལྷ་སའི་ཁ་ཆེ་ཡིན་པ་ན་སི་མ་ལགས་ཀྱིས་དུས་རྒྱུན་དུ་དགོས་མཁོ་ཅན་གྱི་ནད་པ་མང་པོ་སྐྱེལ་འདྲེན་གནང་གི་ཡོད་པས་ད་ལན་ཉིན་གསུམ་རིང

ཞི་བའི་ཚལ་གསུང་ཆོས་ར་བ་ལ་ཆོས་ཞུ་བ་ཁྲི་ཕྲག་བརྒལ་ནས་ཕེབས་མི་ཡོད་དུས་གསུང་ཆོས་ཚར་རྗེས་གད་སྙིགས་ཡང་མང་པོ་ཡོད་དུས་དཔལ་འཛིན་དབང་མོ་ལགས་ཀྱི་འགན་ཁུར་འོག་དང་བླངས་གཞོན་ཆེ་གྲོང་བདུན་ཅུ་ཙམ་ཡོད་པ་ཚོགས་མིས་གད་སྙིགས་རྣམས་སྐམ་རློན་དབྱེ་བ་ཕྱེ་བ་སོགས་ཀྱི་ཕྱག་ལས་གནང་ཡོད་པ་རེད་གདའ། I have always been very passionate about.
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་ས་གནས་སུ་དུས་ནམ་ཞིག་ཞབས་སོར་འཁོད་ཚེ་བོད་མི་རྣམས་ལ་ལོགས་སུ་བཀའ་སློབ་བསྩལ་སྲོལ་ཡོད་པ་དེ་ད་རེས་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་དྲུག་ཉིན་ལ་དྭགས་བོད་ཁྱིམ་གཡུ་ལོ་བཀོད་དུ་གནང་རྒྱུ་ཡིན་པ་རེད་གདའ། ཡང་བྱང་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས། ཨ་མི་རི་ཀའི་རྒྱལ་ས Washington དུ་རྟེན་གཞི་བྱས་པའི་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ། མེ་ལོ་སི་ལབ། ཀྲེས་ཀྲི་སི་ཀིག་དང་མཇལ་མོལ་གནང་གདའ། དེའང་སྤྱི་ཟླ་བདུན་པའི་ཚེས་ཉིས་རྩ་གཉིས་ཉིན། བྱང་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ་སྐུ་ཞབས། མེ་ལོ་སི་ལབ། སི་ཀྲེས་ཀྲི་སི་ཀིག་དང་མཇལ་འཕྲད་གནང་བའི་སྐབས་སུ་སྐུ་ཚབ་དོན་གཅོད་མཆོག་གིས་ཅེཀ་སྤྱི་མཐུན་རྒྱལ་ཁབ་ནས་བོད་དང་བོད་མིའི་རྩ་དོན་དུ་ཚད་མཐོ་བའི་རྒྱབ་སྐྱོར་གནང་དང་གནང་མུས་ཡིན་པར་ཐུགས་རྗེ་ཆེ་ཞུས་གནང་བ་དང་དུས་མཚུངས་སུ། ཅེཀ་སྤྱི་མཐུན་རྒྱལ་ཁབ་ནས་གཞི་རྩའི་འགྲོ་བ་མིའི་ཐོབ་ཐང་དང་རང་ཐག་རང་གཅོད་སྲུང་སྐྱོབ་གནང་བའི་ཐོག་ལ་འཛམ་གླིང་སྟེང་སྲིད་དབང་སྒེར་གཅོད་པའི་བྱ་སྤྱོད་ལ་ཁ་གཏད་གཅོག་གནང་བཞིན་པར་བསྔགས་བརྗོད་ཞུས་གདའ། ཡང་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ་སྐུ་ཞབས་མེ་ལོ་སི་ལགས་ཀྱིས་ཁོང་རྒྱ་གར་དུ་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་གནང་བའི་སྐབས་སུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཞལ་མཇལ་ཞུ་རྒྱུའི་སྐལ་བཟང་གི་གོ་སྐབས་བྱུང་བར་དྲན་གསོ་གནང་བ་དང་ཆབས་ཅིག་ཁོང་གིས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་དང་བོད་མིའི་རང་དབང་གི་ཆེད་དུ་མུ་མཐུད་རྒྱབ་སྐྱོར་གནང་རྒྱུ་ཡིན་པ་ནན་བརྗོད་གནང་གདའ།

རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་ཚུགས་ཡོད་པའི་གནས་ཚུལ་ཐོན་གདའ། དེའང་ཁ་རྩང་སྤྱི་ཟླ་བདུན་པའི་ཚེས་ཉིས་རྩ་བཞི་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་ས་གནས་དེར་རྟེན་གཞི་བྱས་པའི་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱིས་གནས་ཚུལ་སྤེལ་བ་ལ་གཞིགས་ན། ད་རེས་སྤྱི་ཟླ་བདུན་པའི་ཚེས་ཉིས་རྩ་གསུམ་ཉིན་ལྡི་ལི་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་དུ་རྒྱ་གར་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་འདྲ་མིན་གྱི་ལྷན་ཚོགས་ཤིག་ཚུགས་ཡོད་པ་དང། ལྷན་ཚོགས་དེའི་སྐབས་སུ་ཚོགས་འདུའི་གཙོ་སྐྱོང་དེ་བཞིན་དབྱིན་སྐད་དུ Core Group for Tibet Cause སམ་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པའི་རྒྱལ་ཡོངས་ཚོགས་འདུ་གོ་སྒྲིག་གནང་མི་སྐུ་ཞབས་ཨར་ཀེ་ཁེམ་རི་ལགས་ཀྱིས་གནང་འདུག་གཞན་ཡང་ལྷན་ཚོགས་དེའི་ནང་ལྡི་ལི་བོད་ཀྱི་སྐུ་ཚབ་དོན་གཅོད་བློ་བཟང་ཤ་སྟི་རི་ལགས་དང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་དང་རྒྱལ་སྤྱིའི་འབྲེལ་མཐུད་ལས་ཁུངས་ཀྱི་དྲུང་འཕར་བསྟན་འཛིན་ལེགས་བཤད་ལགས་དང། རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པའི་རྒྱལ་ཡོངས་ཚོགས་འདུ་གོ་སྒྲིག་པ་གཞན་པ་བླ་མ་ཆོས་འཕེལ་བཟོད་པ་ལགས། སྐུ་ཞབས། Surendra Kumar། ལགས་དང། Arvind Nikose། ལགས་དེ་བཞིན་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་བཅུ་གཉིས་ཀྱི་ས་གནས་ཁག་གི་ཚོགས་འདུ་འདུ་སྐོང་བ་དང་འཕགས་བོད་འབྲེལ་མཐུད་ལས་ཁུངས་འགན་འཛིན་དང་ལས་བྱེད་བཅས་ནས་ཀྱང་ཚོགས་འདུ་དེའི་ནང་མཉམ་ཞུགས་གནང་ཡོད་པའི་གནས་ཚུལ་ཐོན་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་ཡོད་ལེ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། དེ་ནི་དཔལ་ས་སྐྱའི་ཆོས་བརྒྱུད་ཉམས་མེད་རྒྱུན་གནས་ཐུབ་པ་ལ་དམིགས་ནས་བསྟན་བདག་ཁྲི་འཛིན་ལམ་ལུགས་ལ་ལེགས་བཅོས་གནང་བ་ཞིག་རེད་ཅེས་ས་སྐྱའི་རྒན་འགྱུར་མེད་རྡོ་རྗེ་ལགས་ནས་གསུངས་ཡོད་པའི་སྐོར་ང་ཚོའི་གསར་འགོད་པ་ཆབ་མདོ་བློ་བཟང་ལགས་ཀྱིས་སྙན་སྒྲོན་ཞུས་པར་གསན། དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་ས་སྐྱའི་ཁྲི་འཛིན་ལམ་ལུགས་ལ་ལོ་རྒྱུས་རང་བཞིན་གྱི་ལེགས་བཅོས་མཛད་རྒྱུའི་བཀའ་དགོངས་ཕེབས་པ་ལྟར་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ཕོ་བྲང་རྣམ་གཉིས་ཞལ་འཛོམས་ཀྱིས་སྔར་གྱི་སྐུ་ཚེ་གང་པོར་བསྟན་བདག་ཁྲི་པའི་ཐུགས་འགན་བཞེས་པས་མཚོན་ལམ་ལུགས་ཁག་ཅིག་ལ་ལེགས་བཅོས་ཀྱིས་མཁྱེན་ཡོན་མཐར་ཕྱིན་པའི་ཕོ་བྲང་གཉིས་ཀྱི་གདུང་སྲས་སྐུ་ན་བགྲེས་རིམ་བཞིན་དུས་ཡུན་ལོ་གསུམ་རེར་ས་སྐྱའི་གསེར་ཁྲིར་ཕེབས་རྒྱུའི་གཏན་འབེབས་མཛད་ཡོད་པ་དང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་དངོས་སུ་ལག་བསྟར་གྱིས་ད་ལན་ཁྲི་འཛིན་ཞེ་གསུམ་པ་ཆེན་པོ་མཆོག་ལམ་ལུགས་ལེགས་བཅོས་བརྒྱུད་ཀྱི་ཁྲི་རབས་གཉིས་པ་དེ་ཆགས་ཀྱི་ཡོད་པ་རེད་འདུག་དེ་ཡི་ཐད་བཙུན་དགོན་སྒྲོལ་མ་གླིང་རིགས་ལམ་སློབ་གཉེར་ཁང་གི་དཔལ་ས་སྐྱའི་ལྟ་གྲུབ་ཀྱི་དཔེ་ཁྲིད་རྒན་འགྱུར་མེད་རྡོ་རྗེ་ལགས་ནས། རྩ་བའི་ད་བླ་བྲང་བཞི་ནས་མར་འདུག་སེ་བྱས་ནས་རིམ་པ་འདྲ་བོ་ཅིག་ཞུས་བྱས་པ་ཡིན་ན། ཨ་ནི་བླ་བྲང་བཞི་དེ་བཞི་ཐོག་བླ་བྲང་དང་རིན་ཆེན་སྒང་བླ་བྲང་དང་ལྷ་ཁང་བླ་བྲང་དང་དུས་མཆོད་བླ་བྲང་བྱས་ནས་བླ་བྲང་བཞི་ཡོད་རེད། ནི་བླ་བྲང་བཞི་དེའི་ནང་ནས་ད་དུས་མཆོད་བླ་བྲང་མ་གཏོགས་བསྡད་ཡོད་མ་རེད། ནི་དུས་མཆོད་བླ་བྲང་ལ་ཡང་རྩ་བའི་གི་ག་རེ་ཟེར་དགོས་རེད་ད། སྲས་བཞི་ཙམ་ཅིག་བྱུང་ཡོད་རེད་དེ། ནི་སྲས་གཉིས་དེ་རབ་བྱུང་ཡིན་དུས་སྐབས་སུ་ལ། གང་ལྟར་ཡང་འབྲོང་གི་དབང་སྡུད་སྙིང་པོ་ལ་ད་སྲས་བཞི་བྱུང་པ་རེད་བ་ནི་གཉིས་དེ་གིས་འདུག་སེ་བྱས་ནས་གདུང་རྒྱུད་མར་བསྐྱངས་གནང་པ་རེད་དེ་གཉིས་དེ་ད་ཕུན་ཚོགས་ཕོ་བྲང་དང་སྒྲོལ་མ་ཕོ་བྲང་ཟེར་གི་ཡོད་རེད། ནི་ཕོ་བྲང་གཉིས་པོ་དེ་སྐུ་ཚེ་གང་པོ་ལ་ད་མ་ཅིག་བྱས་ཡ་མ་གཏོགས་སྐུ་ཐོག་རེ་རེ་ལ་ནི་རེས་མོས་བྱས་ཡ་དང་ཨ་ནི་སྲས་གང་ཡོད་དུ་ཟེར་ནས་ད་ཅི། ལོ་གསུམ་རེ་སོ་འདྲ་བོ་དེ་འདྲའི་གི་མེད་བསྡད་པ་ཞིག་རེད། དེ་འདྲ་ཡིན་པ་སོང་ཙང་ཨ་ནི་དང་འདི་གི། ག་རེ་ཟེར་དགོས་རེད། སྐུ་ཐོག་འདི་ལ་ཨ་ནི་ཕུན་ཚོགས་ཕོ་བྲང་དང་ད་སྒྲོལ་མ་ཕོ་བྲང་གཉིས་ཀ་ལ་ཨ་ནི་སྲས་ད་ཅིག་ཁྲི་ལ་ཕེབས་ཡོད་པ། སྐབས་དེར་འདྲ་བོ་ཆ་བཞག་བཞག་པ་ཡིན་ན་ཨ་ནི་སྲས་ལྔ་ཙམ་ཅིག་རེད་ད་ལྟ་ཡང་ད་ཁྲི་ལ་ཕེབས་ཡོད་པ། སྐུ་ན་དང་གང་ཅི་གི་ཐོག་ནས་སྲས་ལྔ་ཙམ་ཅིག་བཞུགས་བསྡད་ཡོད་རེད། དེ་མ་གཏོགས་ཕུན་ཚོགས་ཕོ་བྲང་གི་འཁོན་རིགས་རང་གི་བདག་ཆེན་རིན་པོ་ཆེ་གི་སྲས་དེ་ཚོ་ཅིག་ཁྲི་ལ་ཕེབས་ཐུབ་ཡག་གི་སྐུ་ཡོན་དང་གང་ཅི་གི་ཐོག་ནས་ཚང་ཡོད་མ་རེད་དེ། ཡིན་ན་ཡང་ད་སྲས་ཀྱི་སྲས་མར་བརྒྱུད་པ་བྱས་ནས་དོན་དག་ཕུན་ཚོགས་ཕོ་བྲང་གི་སྲས་རྩ་བའི་རེད་དེ་ཡོད་རེད། དེ་འདྲ་ཡིན་དུས་ཁོང་རྣམ་པ་ཚོ་ལ་ཡང་གོ་སྐབས་གནང་བྱས་བྱས་ནས་ཕོ་བྲང་གཉིས་ཀ་གི་རེས་མོས་བྱས་ཡག་ཡོད་པ་དང། མ་ཚད་པ་ལོ་གསུམ་རེ་གསུམ་རེ་ནས་འདུག་སེ་བྱས་ནས་རེས་མོས་ལོག་ཡག་ཡོད་པ་གི་ཨོ་ལམ་ལུགས་ཅིག་འདུག་སེ་བྱས་ནས་མར་ད་བཟོ་རེས་རྩ་བཞག་པ་ཅིག་ཆགས་བསྡད་ཀྱི་ཡོད་རེད། རྩ་བའི་ཁྲི་འཛིན་ལམ་ལུགས་ལ་འགྱུར་བ་དེ་ཙམ་བཏང་མེད་ཀྱང་ཕོ་བྲང་ཁག་གི་འཁོན་གདུང་རྣམས་ཐུགས་མཐུན་དམ་གཙང་ཡོང་བ་དང། ལྷག་པར་དུ་དཔལ་ས་སྐྱའི་ཆོས་བརྒྱུད་འདི་བཞིན་མི་ཉམས་རྒྱུན་གནས་ཡོང་བ་ལ་དམིགས་ནས་ལམ་ལུགས་ལེགས་བཅོས་ཀྱི་སྒྲིག་གཞི་གཏན་འབེབས་གནང་བ་རེད་ཅེས་གསུང་གི་འདུག། འཇམ་དབྱངས་མཁྱེན་བརྩེ་ཆོས་ཀྱི་བློ་གྲོས་ཀྱི་བཀའ་དགོངས་ལྟར་དུ། རྩ་བའི་བླ་མའི་གི་ཅིག་དགོངས་པ་ཆགས་བསྡད་ཀྱི་ཡོད་རེད་ལ། གཉིས་པ་དེ་ནི། དང། ཁྲི་ཆེན་རིན་པོ་ཆེ་དགུང་ན་གི་བབས་དང་གོ་བསྟུན་བྱས་བྱས་ནས་ཅིག་འཕོ་འགྱུར་བཏང་ཡག་གི་དུས་ཚོད་ཡང་རན་བསྡད་པ་ཅིག་དང། གསུམ་པ་དེ་ལ་ད་ཁོང་རིགས་ཀྱི་ཅིག་སྐུ་ཚེ་གཅིག་པོ་མ་ཡིན་པ་བྱས་བྱས་ནས་ཇི་སྲིད་རྒྱུན་གནས་ཡོང་ཡ་ལ་ཐུགས་དགོངས་བཞེས་ཡ་དང། བཞི་ན་གནའ་སྔ་མོ་ནས་ཕོ་བྲང་གཉིས་དུ་བྱས་ནས་ཕར་ཚུར་ལ་ད་ཁྲི་འཛིན་བྱས་ཡག་གི་སྐུ་ཐོག་རེ་རེ་གི་ཨ་ནི་ཅིག་ལམ་སྲོལ་ཡོད་བསྡད་པ་དེ། དེ་ནི། བསྐྱར་དུ་རྒྱུན་འཁྱོངས་ཟེར་ན་མི་འདུག་ཡུན་གནས་ལ་དགོངས་པ་བཞེས་བསྡད་པ་ཅིག་དཔེར་ན་ད་སྒྲོལ་མ་ཕོ་བྲང་གཅིག་པོ་གི་ཅིག་ཁྲི་འཛིན་མ་ཡིན་པ་བྱས་ནས་ཕུན་ཚོགས་ཕོ་བྲང་གི་ཡང་དུས་སུ་བྱས་ན་མ་གནང་ཡ་ཡོད་པའོ། དེ་འདྲའི་གི་ཨ་ནི་ཅིག་དགོངས་པ་རླབས་ཆེན་ཅིག་དུས་སུ་བྱས་ན་བཞེས་གནང་པ་རེད་ཟེར་ནས་ད་ཞུ་ཆོག་གི་ཡོད་རེད་ལས་ཆོད་དུས་སུ་རེད་ཟེར་ནས་ཞུ་ཐུབ་ཀི་འདུག་བ། དེ་འདྲ་ཞིག་རེད་ལགས།

ག་རེ་ཞུ་དགོས་ཀྱི་རེད་ཨོ་གླེང་མོལ་ནང་བྱེད་བྱས་ནས་བྱ་ཆེན་དུ་གསུངས་པ་ནང་བཞིན་གང་ལྟར་ཡང། རྩ་བའི་གི་ནི་ས་སྐྱའི་གི་ད་གཞི་རིམ་གི་འདོན་ཕྱག་ལེན་ཆ་ཚང་ཡོད་དགོས་པ་དང། ཨ་ནི་དེའི་སྟེང་དུ་ལམ་འབྲས་ཚོགས་བཤད་དང་སློབ་བཤད་གཉིས་ཀའི་ཨ་ནི་དབང་རྒྱུན་ཡོད་བསྡད་པ། ལྷག་པར་དུ་ཨ་ནི་ཀྱེ་རྡོ་རྗེ་གི་ད་གཞི་བསྙེན་བཞག་དགོས་ཡ། ཅིག་བསྙེན་རྫོགས་ག་རེ་ཟེར་དགོས་རེད་ད། བསྙེན་མཚམས་བཞུགས་དགོས་ཡ་རེད། ད་དེ་འདྲའི་གི་ཆ་རྐྱེན་དེ་ཚང་མ་ལ་རྩ་བའི་གི་ཚང་དགོས་ཡ་དེ་འདྲ་ཞིག་ཆགས་བསྡད་གི་ཡོད་རེད། ཨ་ནི་དེའི་ཐོག་ལ་ད་ཅིག་གཞུང་ཆེན་ཁག་གཟིགས་ནས་ཅིག་གོ་རྟོགས་རྒྱ་ཆེན་པོ་ཡོད་མེད་དང་ད་དེ་འདྲའི་གི་བྱས་པ་འཇུག་གི་རེད་བ་དེ་རྩ་བའི་གི་ད་ས་སྐྱའི་གི་ཅིག་ད་ཐུན་མོང་མ་ཡིན་པའི་གི་ཅིག་ལམ་འབྲས་མཚོན་པའི་ཨ་ནི་ཅིག་ད་དབང་བཤད་མན་ངག་དེ་ཚོ་ཅིག་བཞུགས་དགོས་ཡ་དེ།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཀྱང་འདི་ནི་དུས་མཐུན་གྱི་དགོངས་གཞི་ཧ་ཅང་ལེགས་པོ་བྱུང་འདུག་པར་ཡི་རང་བསྔགས་བརྗོད་ཡོད་ཅེས་བཀའ་སློབ་ཕེབས་དོན་བཞིན། བོད་ཀྱི་ཆོས་བརྒྱུད་གཞན་དང་གཞན་ཚོས་ཀྱང་སྔ་སྲོལ་བཟང་པོའི་ཐོག་བསྟན་བདག་ཁྲི་པའི་ལམ་ལུགས་སྲ་བརྟན་དང་རྒྱུན་གནས། ཐུགས་མཐུན་དམ་གཙང་ཡོང་ཆེད་འདི་ལས་ལེགས་ཆ་བླངས་ཏེ་གཏན་འབེབས་སྒྲིག་གཞི་རེ་བཟོ་ཐུབ་ན་དགེ་མཚན་ཆེན་པོ་ཡོད་པ་ངོས་འཛིན་བྱེད་བཞིན་ཡོད་ཅེས་གསུངས་སོང། ས་སྐྱའི་གི་ཁྲི་འཛིན་གི་ད་ཕོ་བྲང་གཉིས་པོ་དེ་ཕར་ཚུར་ལ་ཁྲི་འཛིན་གི་རིམ་པ་ད་ལྟ་འདི་དག་དུས་ཚོད་ཐུང་རུ་བཏང་བ་ཙམ་ཞིག་རེད་མ་གཏོགས་པ་རྩ་བའི་ཨ་ནེ་ས་སྐྱའི་གི་གདུང་རྒྱུད་རང་གི་རྗེ་བཙུན་གོང་མ་རྣམ་ལྔ་ནས་བྱས་ནས་ཏེ་ད་ལྟ་བར་དུ་ལ་བར་མ་ཆད་པར་ས་སྐྱའི་གི་ཁྲི་འཛིན་དེ་ཨ་ནེ་གདུང་རྒྱུད་རང་གི་དུས་ཚོད་ཀྱི་སྐྱོང་གནང་པ་ཞིག་ཆགས་བསྡད་ཀྱི་ཡོད་རེད་དུས་ད་ལྟ་ཡང་ད་ག་རང་རེད། བྱས་ཙང་ད་འདི་ལ་ལེགས་ཆ་ལེན་ཡ་དེ་ཨ་ནེ་ཆོས་བརྒྱུད་གཞན་པ་ཚོ་གི་ཡིན་ན་ཡང་དངོས་གནས་དྲང་གནས་ཀྱི་ཐམས་ཅད་ཀྱི་ཨ་ནེ་ཅིག་གུས་ཤིང་བཀུར་འོས་པའི་ཁྲི་འཛིན་གྱི་ལམ་སྲོལ་ཚད་ལྡན་ཞིག་ཡིན་གྱི་མིན་གྱི་གདུང་རྒྱུད་དེ་འདྲ་ད་སྐད་ཆ་མ་རེད་དེ། གང་ལྟར་ཡང་དེ་ལམ་སྲོལ་བཟང་པོ་ཞིག་དང་ཚད་ལྡན་ཞིག་ཡོད་དགོས་ཡ་དེ་དཔེ་གལ་ཆེན་པོ་མཐོང་གི་འདུག་དེ་ནས་བླ་ཆེན་ཁག་ཆོས་བརྒྱུད་སོ་སོ་གི་ཅིག་གདན་ས་ཁག་གི་བླ་ཆེན་དེ་ཚོ་དཔེ་མ་སྲིད་ཐུགས་མཐུན་དམ་གཙང་དང། ཁྲི་འཛིན་དེ་ཚོ་འཕོ་འགྱུར་བྱེད་ཡ་དེ་ཚོ་ལ་དཔེ་མ་སྲིད་ལམ་སྲོལ་བརྟན་པོ་ཞིག་ཡོད་པ་ཡིན་ན་ཧ་ཅང་ཡག་པོ་འདུག་ད་ས་སྐྱ་འདྲ་བོ་རེད་ད་ག་ནང་བཞིན་དགེ་ལྡན་ཁྲི་འཛིན་རེད་དེ་ཚོ་དཔེ་མི་སྲིད་པའི་ཨ་ནི་ཅིག་ཁྲི་འཛིན་འཕོ་འགྱུར་རིམ་པ་དེ་ཚོ་ལ་རྩོད་རྙོག་མེད་བསྡད་པ་ཞེ་པོ་ཅིག་ཡག་པོ་ཅིག་འདུག་དེ་ཡོད་པ་ཡིན་ན་ཆོས་བརྒྱུད་དེ་ཡང་ཁོ་མགོ་འཁྲིད་མཁན་ཅིག་ཡོད་པ་ཡིན་ན་མཇུག་ཡང་ཁོ་འགྲོ་ཆོག་ཆོག་ཅིག་ཡོད་བསྡད་པ་ཞིག་བྱས་ཨོ་དེ་འདྲ་ཞིག་ཁོ་ཡོད་བསྡད་པ་ཞིག་ཡག་པོ་ཡོད་རེད་དེ་འདྲ་ཡིན་དུས་སྐབས་སུ་ལ་དེ་ཚོ་དངོས་གནས་དྲང་གནས་ཀྱི་མིག་དཔེ་བླང་ཡག་འདྲ་བོ་ཞིག་ཚོར་གི་འདུག། ས་སྐྱ་པའི་ཆོས་བརྒྱུད་འདི་བཞིན་ཐོག་མར་འཁོན་སྟོན་དཀོན་མཆོག་རྒྱལ་པོས་དབུ་བརྙེས་པ་ནས་ཤེད་ལ་དབང་བའི་གདུང་རབས་བཅུ་གཅིག་གིས་གདན་ས་སྐྱོང་གནང་མཛད་རྗེས་བླ་བྲང་བཞིས་རྒྱུན་བསྐྱངས་ཤིང། མཐར་དུས་མཆོད་བླ་བྲང་གི་གདུང་རབས་ད་ལྟའི་བར་རིམ་བྱོན་གྱིས་བསྟན་སྲིད་ཀྱི་མཛད་འཁུར་རྒྱ་ཆེར་བསྐྱངས་ཡོད་པ་དང། འཇམ་མགོན་དབང་སྡུད་སྙིང་པོར་གདུང་སྲས་བཞི་བྱུང་བ་ལས་གཉིས་ཀྱིས་གདུང་འཛིན་མཛད་པ་ནས། སྒྲོལ་མ་ཕོ་བྲང་དང་ཕུན་ཚོགས་ཕོ་བྲང་བྱུང་ཞིང། ཕོ་བྲང་གཉིས་ཀྱིས་བསྟན་བདག་ཁྲི་པའི་མཚན་གནས་རེས་མོས་དགུང་ནས་བབས་བསྟུན་གྱིས་མཛད་བཞིན་པ་ནས་དཔལ་ས་སྐྱའི་ཆོས་བརྒྱུད་འདི་བཞིན་མི་ཉམས་རྒྱུན་གནས་ཡོང་བ་ལ་དམིགས་ནས་སྔར་གྱི་ལམ་ལུགས་ལ་ལེགས་བཅོས་ཀྱིས་ཕོ་བྲང་གཉིས་ཀྱི་འཁོན་གདུང་ཁྱད་མེད་མཁྱེན་ཡོན་དང་བཅས་སྐུ་ན་བགྲེས་རིམ་ནས་བསྟན་བདག་ཁྲི་པའི་ཐུགས་འགན་ལོ་གསུམ་རེ་རེ་བཞེས་གནང་རྒྱུའི་ལམ་ལུགས་གཏན་འབེབས་གནང་སྟེ་ཕྱག་བསྟར་གནང་མུས་ཡིན་པ་རེད་འདུག། དེ་ཡང་བཙན་བྱོལ་དུ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་ཁྲི་རབས་ཞེ་གཅིག་པའི་ཐུགས་འགན་བཞེས་པའི་རིང་སྔར་གྱི་ལམ་ལུགས་ལ་ལེགས་བཅོས་ཀྱིས་ཁྲི་འཛིན་ཞེ་གཉིས་པ་རཏྣ་བཛྲ་རིན་པོ་ཆེ་མཆོག་ལེགས་བཅོས་རྗེས་ཀྱི་ཁྲི་འཛིན་དང་པོ་དང། དེ་བཞིན་ཁྲི་འཛིན་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་ཁྲི་འཛིན་གཉིས་པ་དེ་ཆགས་ཀྱི་ཡོད་པ་རེད་འདུག། སྡེ་ར་དུན་བདེ་སྐྱིད་གླིང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ནས། ཨ་རི་རྒྱལ་ས་ཝཱ་ཤིན་ཁྲོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གི་ངོས་ནས་ཐེ་ཝན་གྱི་ཐོག་ལ་འཐབ་རྒོལ་དམག་འཐབ་བྱས་པ་ཡིན་ན་དེ་ལ་གདོང་ལེན་བྱེད་སྟངས་སྐོར་དེ་རིང་གཟའ་ཟླ་བའི་ཉིན་ཐེ་ཝན་གཞུང་གིས་ལོ་འཁོར་གྱི་དམག་སྦྱོང་དེ་འགོ་བཙུགས་གདའ། དེ་རིང་སྤྱི་ཟླ་བདུན་པའི་ཚེས་ཉི་རྩ་བཞི་ཉིན་ཐེ་ཝན་གྱི་རྒྱལ་ས་ཐེ་པེ་ནས་རོལ་ཏྲི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། དེ་རིང་གཟའ་ཟླ་བའི་ཉིན་ཐེ་ཝན་གཞུང་གིས་རྒྱ་ནག་གི་འཐབ་རྒོལ་ལ་ཁ་གཏད་གཅོག་རྒྱུའི་གྲ་སྒྲིག་ཆེད་ལོ་འཁོར་དམག་སྦྱོང་གནང་ཡོད་པ་དང། སྐབས་དེ་ལ་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་གཙོས་པའི་ཐའེ་ཝན་བྱང་ཕྱོགས་ཀྱི་གྲོང་ཁྱེར་ཁག་གི་ནང་ཉིན་རྒྱབ་ཆུ་ཚོད་དང་པོ་དང་ཕྱེད་ཀ་ཙམ་ནས་དུས་ཡུན་སྐར་མ་སུམ་ཅུའི་རིང་ལ་ཕྱིར་རྒྱ་ལམ་དུ་མོ་ཊ་འགྲོ་མི་ཆོག་པ་དང་མི་མང་ཚོ་ཕྱི་ལ་མ་ཐོན་པར་རང་ཁྱིམ་དུ་སྡོད་དགོས་པ་སོགས་གྲོང་ཁྱེར་སྒོ་བརྒྱབ་རྒྱུའི་ཉེན་བརྡའི་གློག་བརྡ་བཏང་གདའ། ཡང་རྒྱ་ནག་གི་སྲིད་བྱུས་ལ་བཅོས་སྒྲིག་བྱས་ཏེ་དཔལ་འབྱོར་ཉམས་ཆག་འགྲོ་བཞིན་པའི་གནས་སྟངས་ནས་རོགས་སྐྱོར་ཟུར་བཅད་སྲིད་བྱུས་ཀྱི་ཐོག་ནས་དཔལ་འབྱོར་སྔར་སོར་ཆུད་པར་བཟོ་འཆར་ཡོད་པའི་གནས་ཚུལ་ཐོན་གདའ་དེའང་ཁ་རྩང་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་ནག་རྒྱལ་ས་པེ་ཅིང་ནས་རོ་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་འཛམ་གླིང་ནང་དཔལ་འབྱོར་གྱི་ཐོག་ནས་ཨང་གཉིས་པ་རྒྱ་ནག་ནང་ཀོ་བིད་བཅུ་དགུའི་ཏོག་དབྱིབས་ནད་ཡམས་དེ་བྱུང་བའི་རྗེས་སུ་དཔལ་འབྱོར་གྱི་གནས་སྟངས་དེ་ཀྱག་གེ་ཀྱོག་གེ་བྱས་ནས་ཉམས་ཆག་འགྲོ་བཞིན་ཡོད་པ་དེ་ལ་རྒྱ་ནག་གི་མཐོ་རིམ་དཔོན་རིགས་རྣམས་ཀྱིས་ད་རེས་གཟའ་ཟླ་བའི་ཉིན་དཔལ་འབྱོར་སླར་གསོའི་ཆེད་དུ་རྒྱལ་ནང་དུ་དགོས་མཁོ་འཕེལ་རྒྱས་གཏོང་ཐབས་དང་མང་ཚོགས་ཐོག་ཡིད་ཆེས་སྤྲོད་ནས་ཉེན་ཁ་འགོག་ཐབས་དང་ནུས་ཤུགས་སྤེལ་རྫས་ཀྱི་ལེགས་ཆ་བཅས་སྲིད་ཇུས་བཅོས་སྒྲིག་མཛད་རྒྱུའི་ཁས་ལེན་གནང་ཡོད་པ། རྒྱ་ནག་གཞུང་གི་གཞུང་འཛིན་དམར་ཤོག་ཚོགས་པའི་མཐོ་རིམ་དཔོན་རིགས་ནས་འགྲེལ་བརྗོད་བྱས་པར་ལུང་འདྲེན་བྱས་ཏེ་ཞིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་གདའ། དེ་ནས་མཐའ་མཇུག་ཏུ། རྒྱ་ཡིག་གི་ཚགས་པར་དང་བརྒྱུད་ལམ་དུ་བོད་ཀྱི་གནད་དོན་ཟེར་བའི་ལེ་ཚན་ཨ་སྒྲོལ་གྱིས་ཕྱོགས་བསྒྲིགས་བྱས་པ་གཅིག་ཏུ་གསན་རོགས།

ཞི་ཅིན་ཕིང་གིས་སྲིད་དབང་འཛིན་པའི་བརྒྱུད་རིམ་གྱི་ནང་ལ་རྒྱ་ནག་གི་གནས་ལུགས་ལ་འགྱུར་བ་གང་འདྲ་འགྲོ་རྒྱུ་ཡིན་མིན་སོགས་ཀྱི་སྐོར་རེ་ལན་འདེབས་གནང་ཡོད་པ་རེད། དེ་ཡང་ཁྱེད་རང་གིས་ཞི་ཅིན་ཕིང་གིས་སྲིད་དབང་འཛིན་པའི་གི་དུས་སྐབས་ཀྱི་ནང། རྒྱ་ནག་གི་ནང་ལ་དམངས་གཙོ་ཡོང་བའི་གི་རེ་བ་བྱེད་ཀྱི་ཡོད་མེད་ཀྱི་སྐོར་རེ་དྲིས་པའི་སྐབས་སུ་ཁོང་གིས།

ཡང་རྒྱ་ནག་གི་ནང་མ་འོངས་པར་རི་དམངས་གཙོ་ལམ་ལུགས་ལག་ལེན་བྱེད་དགོས་ན། ཡིན་གཅིག་མིན་གཅིག་རྒྱ་ནག་དམར་ཤོག་ཚོགས་པ་དེ་བཞིན་ལོ་རྒྱུས་ཀྱི་སྡིངས་ཆ་གི་སྒང་ནས་ཕྱིར་འཐེན་བྱས་པའི་ཆ་རྐྱེན་འོག་ནས་གཞི་ནས་ཡིན་དགོས་པ་ཞིག་ཡིན་མིན་གྱི་སྐོར་དྲི་སྐབས་སྐུ་ཞབས་ཡན་ཅཱ་ཆི་གིས། གནད་དོན་དེ་ཡི་སྐོར་ཞི་ཅིན་ཕིང་ནི་གལ་གནད་ཆེ་འོས་ཀྱི་མི་སྣ་ཞིག་ཡིན་པ་རེད། གལ་སྲིད་ཞི་ཅིན་ཕིང་གིས་སྲིད་དབང་འཛིན་སྟངས་དེ་ཏོག་ཙམ་ཞི་འཇམ་གྱི་ཐོག་ནས་ཡིན་ན། རྒྱ་ནག་དམར་ཤོག་རྩ་འཛུགས་ཆེན་པོ་དེ་ཙམ་མ་ཟད་རྒྱ་ནག་མི་དམངས་དུང་ཕྱུར་མང་པོ་དེ་ལ་ཡང་ཕན་ཐོགས་ཡོད་རེད་བསམ་གྱི་ཡོད།

དུས་རབས་ཉི་ཤུ་རྩ་གཅིག་པ་དེ་ནི་གློག་འཕྲིན་གྱི་དུས་རབས་ཤིག་དང་འགྲོ་བ་མི་བར་སྣང་གི་ནང་དུ་བསྐྱོད་བཞིན་པའི་གི་དུས་སྐབས་ཤིག་ཡིན་པ་རེད། དེའི་སྐོར་འཛམ་གླིང་ཁྱོན་ཡོངས་ནས་བཤད་པ་ཡིན་ན་ཡང་དེ་ལ་མགོ་ཚོས་བདེ་བ་གི་གནད་དོན་ཞིག་རེད། ཡིན་ན་ཡང་ང་རང་གི་ཚོར་སྣང་ལ་ཞི་ཅིན་ཕིང་གིས་དེའི་སྐོར་གཞི་རྩ་ཡི་ཐོག་ནས་ཤེས་ཀྱི་མེད་པ་འདྲ་པོ་འདུག་ཟེར་གསུངས་ཡོད་པ་རེད། ཡང་ཁྱེད་རང་གིས་ཞི་ཅིན་ཕིང་གིས་སྲིད་དབང་མུ་མཐུད་ནས་འཛིན་པ་དེ་ནི་ཁོང་སྒེར་ལ་དབང་ཆ་འཛིན་རྒྱུ་ཡི་འདོད་པ་ཆེན་པོ་ཡོད་པ་མཚོན་གྱི་ཡོད་པ་གསུང་གི་ཡོད། ཡིན་ན་ཡང་གནད་དོན་དབྱེ་ཞིབ་པ་འགའ་ཤས་ཀྱིས་བརྗོད་པ་ཡིན་ན་ཞི་ཅིན་ཕིང་ལ་ཡང་ཁོ་རང་རང་གི་རེ་འདུན་དང་ཕུགས་བསམ་ཡོད་པ་བརྗོད་ཀྱི་ཡོད་ལ། ཁོང་ཚོས་ཞི་ཅིན་ཕིང་གི་རེ་འདུན་དང་ཕུགས་བསམ་དེ་ནི་རྒྱ་ནག་དམར་ཤོག་ཏང་དེ་མུ་མཐུད་ནས་གནས་ཐུབ་ཡོང་ཆེད་དང། ཁོ་རང་གིས་ལམ་སྟོན་བྱས་པའི་ཀྲུང་ཧྭ་མི་རིགས་རླབས་ཆེན་སླར་གསོ་ཟེར་བ་དེ་སྒྲུབ་ཐབས་ཡིན་པར་བརྗོད་ཀྱི་ཡོད་པ་རེད། དེའི་སྐོར་ཁོང་གི་གཟིགས་ཚུལ་དྲིས་པའི་སྐབས་སུ་སྐུ་ཞབས་ཡན་ཅཱ་ཆི་གིས།

མི་དེ་གིས་མི་ཚང་མ་ལ་དགའ་བཞིན་ཡོད་པ་རེད་དཔེར་ན་མི་མང་ལ་དགའ་བཞིན་ཡོད་པ་དང་དབང་པོ་སྐྱོན་ཅན་དང་ཁོང་དང་ལྟ་བ་མི་མཐུན་མཁན་མི་སྣ། དེ་བཞིན་བཙོན་པ་བཅས་ཀྱང་ཚུད་དགོས་པ་རེད། དེ་འདྲ་ཡིན་ན་ཁོང་གི་བྱམས་བརྩེ་ཆེན་པོ་དེ་གིས་རྒྱལ་ཁབ་འདི་ལ་ཕན་ཐོགས་ཡོང་གི་རེད། ཡིན་ན་ཡང་ཞི་ཅིན་ཕིང་གིས་ཁོང་རང་རང་ལ་དགའ་བཞིན་ཡོད་པ་རེད་བསམ་གྱི་ཡོད་ཟེར་གསུངས་ཡོད་པ་རེད།

དོགས་གཞི་བྱས་ན་མི་དེ་དག་ཕྱིར་འབུད་གཏོང་བ་དང་ཡང་ན་མེད་པར་བཟོ་གི་ཡོད་རེད། ཁོང་གིས་དམངས་ཁྲོད་ཀྱི་ཚོང་གཉེར་བ་ཚོར་རྒྱབ་སྐྱོར་གནང་གི་ཡོད་མ་རེད། ཁོ་རང་གིས་གང་ཟག་བྱེ་བྲག་གཅིག་གིས་ཚོང་ར་ཡི་ནང་ལ་མ་དངུལ་སྒོར་ཆིག་སྟོང་ཞིག་བེད་སྤྱོད་བྱས་པ་ཡིན་ན་དེ་དང་མཉམ་དུ་དངུལ་དེ་གིས་མི་གཞན་པ་ལ་ཡང་ཕན་ཐོགས་བྱུང་བཞིན་ཡོད་པ་དེ་ཤེས་ཀྱི་མེད་པ་རེད། མ་ཟད་ཁོང་གིས་སྤྱི་ཚོགས་དཔལ་འབྱོར་འཕེལ་རྒྱས་སོང་བའི་གི་བརྒྱུད་རིམ་ལ་ཡང་ཤེས་རྟོགས་གང་ཡང་མེད་པ་རེད། དེར་བརྟེན་ཁོང་གིས་རྒྱལ་ཁབ་ཀྱི་འགན་གནད་ཆེན་པོ་དེ་འདྲ་ཞིག་ཁུར་ག་ལ་ཐུབ་སྲིད་ཀྱི་རེད་ཟེར་གསུངས་ཡོད་པ་རེད། ཞི་ཅིན་ཕིང་གིས་དབང་ཆ་འཛིན་པའི་གི་རྗེས་ཁོང་དང་ཉེ་བའི་མང་པོ་ཞིག་བེད་སྤྱོད་བྱས་ཡོད་པ་རེད། དེ་ཡི་ཐོག་ནས་ཁོང་གིས་འོག་རིམ་ལ་དབང་ཆ་མང་ཙམ་ཞིག་སྤྲོད་ཀྱི་ཡོད་པ་ཡིན་ནམ་ཟེར་དྲིས་དུས་སྐུ་ཞབས་ཡན་ཅཱ་ཆི་གིས།